SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་སྐུ་ཁམས་བཟང། ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ས་ཁང་གི་ཁྲོམ་རར་འགྱུར་ལྡོག་ཆེན་པོ་འགྲོ་ཡོད་པས་རྒན་གསོ་ཞུ་མཁན་མི་མང་དག་ཅིག་གིས་རང་ཉིད་རྒན་གསོ་ཞུས་རྗེས་སྡོད་ཁང་གྲ་སྒྲིག་གནང་ཕྱོགས་ལ་ཡང་འགྱུར་བ་འགྲོ་ཡོད་འདུག་ཏོག་དབྱིབས་ནད་ཡམས་ཡོད་བཞིན་པ་དང་ཡང་དེའི་རྗེས་སུ་ས་ཁང་གི་ཁྲོམ་རའི་གནས་སྟངས་ཇི་ལྟར་ཞིག་ཡོང་ངམ། ཉེ་ཆར། དྲ་ཚིགས Downsizing dot com dot au ཞེས་པས་རྒན་གསོ་ཞུས་མིའི་མི་གྲངས་ལྔ་བརྒྱ་ཙམ་ཞིག་ལ་དྲི་བ་དྲིས་ནས་རྟོག་ཞིབ་བྱས་པ་ལས། ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ཁོང་རྣམ་པར་སྡོད་ཁང་གདམ་ཀ་གནང་ཕྱོགས་ལ་འགྱུར་ལྡོག་ཆེན་པོ་ཕྱིན་ཡོད་པ་ཐོན་ཡོད་འདུག་དྲ་ཚིགས་དེའི་རྩོམ་སྒྲིག་པ Mark Skelsey ལགས་ཀྱིས་རྟོག་ཞིབ་དེའི་སྐོར་འགྲེལ་བརྗོད་གནང་དོན།

ཡང Skelsey ལགས་ཀྱིས་མུ་མཐུད་ནས་གསུང་དོན། ང་ཚོའི་དྲ་ཚིགས་དུ་འཚོལ་ཞིབ་བྱས་པའི་གནས་ཚུལ་ལ་གཞིགས་ན་མི་མང་པོ་ཞིག་གིས། Queensland མངའ་སྡེའི་ས་ཁུལ་ཁག་ཏུ་ས་ཁང་འཚོལ་ཞིབ་བྱེད་ཀྱི་འདུག་དེ་བཞིན Queensland མངའ་སྡེའི་ནང་བདེ་སྲུང་ཡོད་པ་དང་ས་ཁྱོན་ཆེ་བ་མ་ཟད། མི་ཚོགས་མང་སའི་གྲོང་ཁྱེར་ལས་ཐག་རིང་བ་ཡོད་པའི་རྒྱུ་མཚན་གྱིས་རེད་བསམ་གྱི་འདུག་འོན་ཀྱང་ད་ལྟའི་ནད་ཡམས་ཀྱི་གནས་སྟངས་འོག Queensland མངའ་སྡེར་སྤོ་བར་དམ་བསྒྲགས་ཤུགས་ཆེན་པོ་ཡོད། Australia ས་ཁང་ལྷན་ཚོགས་ཀྱི་རྒན་གསོའི་གནད་དོན་གྱི་སྤྱི་ཁྱབ་འགན་འཛིན Ben Myers ལགས་ཀྱིས་ཏོག་དབྱིབས་གཉན་རིམས་སྐབས་རྒན་གསོ་ཞུ་མཁན་མང་པོ་ཞིག་ཁེར་རྐྱང་གི་འཚོ་བ་བྱུང་ནས་སྤྱི་ཚོགས་ནང་མཉམ་སྡོད་ཀྱི་འཚོ་བ་ཡོད་པའི་སྡོད་གནས་སུ་སྤོ་སྡོད་བྱེད་ཀྱི་འདུག་ཞེས་ཁོང་གིས་གསུངས་དོན།

Adelaide གཙུག་ལག་སློབ་གཉེར་ཁང་གི་སློབ་དཔོན Peter Koulizos ལགས་ཀྱིས་རྒན་གསོ་ཞུས་ཟིན་མཁན་དང་ས་ཁང་ལ་མ་འཛུགས་གནང་ཡོད་མཁན་རྣམས་ལ་ཁང་གླ་དང་འབྲེལ་བའི་དཀའ་ངལ་དེ་ཙམ་བྱུང་མེད་ཅེས་ཁོང་གིས་གསུངས་དོན། ཁང་པ་གླ་མཁན་འགའ་ཤས་ཀྱིས་ཁང་གླ་ཆག་ཡང་ཞུས་པ་དང་ཁང་པ་ལས་ཕྱིར་སྤོ་བ་བྱུང་ཡོད་ཀྱང་རྒན་གསོ་ཞུས་ཟིན་པའི་ཁང་བདག་མི་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ཙམ་གྱིས་ཁོང་ཚོར་ཁང་གླ་བརྒྱུད་རག་པའི་ཡོང་འབབ་ལ་འགྱུར་བ་འགྲོ་མེད་ལུགས་བརྗོད་ཡོད། དེ་བཞིན་ཁང་གླར་སྡོད་མཁན་གཅིག་ཕྱིར་སྤོ་བ་ཡིན་ན་རྒྱུན་མི་རིང་བར་གླ་མི་གཞན་ཞིག་ཡོང་གི་ཡོད་འདུག་ཡང Koulizos ལགས་ཀྱིས་ཁྱིམ་དུ་སྡོད་ནས་ལས་ཀ་གནང་དགོས་དུས་གྲོང་ཁྱེར་ཁག་ཏུ་སྡོད་མཁན་རྣམས་ས་མཐའ་ཁུལ་ཁག་ཏུ་ཁང་པ་གླ་སྡོད་བྱེད་ཀྱི་ཡོད་ཀྱང་གཞིས་སྤོ་བ་ལོ་རྒན་པ་རྣམས་ཀྱི་ཁྲོད་དུ་དེ་ལྟར་མ་ཡིན་ཞེས་ཁོང་གིས་གསུངས་དོན།

ནང་མི་ཁག་གིས་སྡོད་ཁང་རྒྱ་ཁྱོན་ཆེ་བ་ཞིག་འཚོལ་ནས་ཕ་མ་དང་ཕྲུ་གུ་མཉམ་དུ་སྡོད་མཁན་མང་པོ་མཐོང་བྱུང། དེ་ཡང་བཟའ་ཚང་གཅིག་གམ་ཡང་ན་ཕྲུ་གུ་གཅིག་ལས་ཀ་ཤོར་བའི་རྐྱེན་གྱིས་ཚང་མ་ཁང་པ་གཅིག་ཏུ་སྡོད་ནས་དངུལ་གྲོན་ཆུང་བྱེད་ཐབས་ཤིག་ཡིན་པ་གསལ་པོ་རེད། ཡང་སི་བྷི་ཨེ་ལ་གཞིགས་ན་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་གི་ལོ་དཀྱིལ་བར་དུ་གྲོང་ཁྱེར་ཆེ་ཁག་ཏུ་ཁང་པའི་གོང་བརྒྱ་ཆ་དྲུག་ཙམ་ཆག་ནས་དེ་རྗེས་ཁྲོམ་ར་བསྐྱར་གསོ་ཐུབ་ངེས་ཡིན་པའི་སྔོན་བརྡ་བཏང་ཡོད་འདུག་དེར་བརྟེན་ཁོ་ལི་ཛོས་ལགས་ཀྱིས་དེ་སྔོན་གྱི་དཔལ་འབྱོར་ཉམས་རྒུད་དང་མི་འདྲ་བར་ད་ལན་ས་ཁང་གི་གོང་ལ་ཆག་ཡང་དེ་ཙམ་ཐོབ་ངེས་མ་རེད་ཅེས་གསུངས་ཡོད་འདུག་དེ་བཞིན་ཁོར་ལོ་ཇིག་གིས་བསྡུ་རུབ་གནང་བའི་གྲངས་ཐོ་ལ་གཞིགས་ན་ས་ཁང་གི་གོང་ཚད་ཤུགས་ཆེན་པོ་ཆག་མེད་པ་ཐོན་ཡོད་འདུག་དཔེར་ན་སིད་ནི་ནང་ས་ཁང་གི་གོང་ཚད་བརྒྱ་ཆ་གཉིས་ཚེག་གཅིག་ཙམ་ལས་ཆག་མེད་པ་དང་དེ་བཞིན་མེལ་བོན་ནང་བརྒྱ་ཆ་གསུམ་ཚེག་ལྔ་དང། བི་སི་བན་ནང་བརྒྱ་ཆ་ཀླད་ཀོར་ཚེག་དགུ། ཡང་ཨེ་དི་ལེད་ནང་བརྒྱ་ཆ་ཀླད་ཀོར་ཚེག་གཅིག་ལས་ཆག་མེད་པ་ཐོན་ཡོད་འདུག་སློབ་དཔོན་ཁོ་ལི་ཛོས་ལགས་ཀྱིས་གསུངས་དོན།
ད་ལྟའི་དུས་སུ་ས་ཁང་ཉོ་མཁན་མང་པོ་མེད་པ་བཞིན་འཚོང་མཁན་ཡང་མང་པོ་མེད་པ་ཡིན། དེར་བརྟེན་ས་ཁང་གི་གོང་ཚད་ལ་ཁྱད་པར་ཆེན་པོ་འགྲོ་ཐུབ་ཀྱི་མེད།
ཡང་ས་ཁང་ཚོང་འབྲེལ་གྱི་ཚོང་ལས Ray White ཞེས་པའི་འགན་འཛིན Dan White ལགས་ཀྱིས་ད་ལྟའི་ཆར་བུ་ལོན་ཕྱིར་འགྱངས་ཐུབ་པ་དང་སྐྱེད་ཀ་ཉུང་བར་བརྟེན་ཁང་པ་འཚོང་བའི་དུས་ཚོད་ཡག་པོ་ཞིག་ཡིན་པ་དང་ལོ་རྗེས་མར་གཞུང་གི་རོགས་དངུལ་ཆད་པ་ཡིན་ན། ཁང་པའི་གོང་ཚད་ད་དུང་མར་ཆག་པའི་ཉེན་ཁ་ཡོད་ཅེས་ཁོང་གིས་གསུངས་དོན། ད་ལྟ་ས་ཁང་གི་ཁྲོམ་ར་ཡག་པའི་དུས་ཤིག་རེད། ལོ་རྗེས་མ་གཞུང་གི་སྐྱོབ་གསོ་རོགས་དངུལ་མེད་པ་ཆགས་ན་གནས་སྟངས་ཁག་པོ་ཆགས་པ་རེད། དེ་འདྲ་སོང་ཙང་ད་ལོའི་ཡི་ཤུའི་འཁྲུངས་སྐར་དུས་ཆེན་གོང་ལ་ས་ཁང་འཚོང་པ་ཡིན་ན་ཁེ་ཕན་ཆེ་བ་ཡོད། ལོ་རྗེས་མར་ཁྲོམ་རའི་གནས་སྟངས་སྡུག་རུ་འགྲོ་བའི་ཉེན་ཁ་ཆེན་པོ་ཡོད། ཡང་སྐེལ་སི་ལགས་ཀྱིས་ད་ཆ་མེལ་བོན་དང་ས་གནས་འགའ་ཤས་ནང་དངོས་སུ་ས་ཁང་ལྟ་སྐོར་དུ་བསྐྱོད་པར་དཀའ་མོ་ཆགས་ཡོད་ཀྱང་ས་ཁང་ཚོང་འབྲེལ་གནང་མཁན་ཚོས་དངོས་སུ་བསྐྱོད་མི་དགོས་པར་བརྙན་གྱི་ལམ་ནས་ལྟ་སྐོར་བྱེད་རྒྱུའི་མཐུན་རྐྱེན་བསྐྲུན་ཡོད་ཅེས་ཁོང་གིས་གསུངས་དོན། དཔེར་ན་ང་ཚོའི་ཉམས་མྱོང་ལས་མི་འགའ་ཞིག་གིས་བརྙན་གྱི་ལམ་ནས་ཁང་པ་ལྟ་སྐོར་བྱས་ནས་ཁང་པ་ཉོ་བ་ཡང་བྱུང་ཡོད། འོན་ཀྱང་ཁོ་ལི་ཛོས་ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་དམ་བསྒྲགས་ཀྱིས་ས་ཁང་དངོས་སུ་བལྟ་མ་ཐུབ་པ་དང་མངའ་སྡེའི་ཕར་ཚུར་འགྲུལ་བཞུད་མི་ཐུབ་པས་ཅུང་བཟོད་བསྲན་བྱས་པ་ཡིན་ན་རིམ་བཞིན་དམ་བསྒྲགས་ལྷོད་དུ་འགྲོ་ངེས་རེད་ཅེས་ཁོང་གིས་ལམ་སྟོན་གནང་དོན། ཁྱེད་ཀྱིས་ངང་རྒྱུད་རིང་ཙམ་གནང་དགོས། རང་ཉིད་ཀྱིས་དངོས་སུ་མཐོང་མེད་པའི་ཁང་པ་ཞིག་ལ་སྒོར་སྟོང་ཕྲག་མང་པོ་ཞིག་བཏང་ནས་ཉོ་བ་ཡིན་ན་ཉེན་ཁ་ཆེན་པོ་ཆགས་པ་རེད། ཡང Dan White ལགས་ཀྱིས་མངའ་སྡེ་འགའ་ཤས་ནང་ཁང་པ་ཉོ་མཁན་ལོ་གཞོན་པ་རྣམས་ཀྱིས་ད་ལྟའི་དཔལ་འབྱོར་གནས་སྟངས་ཀྱི་རྐྱེན་པས་སྐྱེད་ཀ་ཉུང་བས་ཁང་པ་དང་པོ་དེ་ཉོ་མཁན་མང་པོ་ཞིག་ཡོང་གི་ཡོད་ཀྱང་ཁང་པར་མ་འཛུགས་གནང་མཁན་ཚོས་ད་ལྟའི་དུས་སུ་ཁྲོམ་ར་བརྟན་པོ་མེད་པས་མ་འཛུགས་གསར་པ་གནང་གི་མི་འདུག་ཞེས་ཁོང་གིས་གསུངས་དོན།
ད
ལྟའི་དུས་ལ་ས་ཁང་ལ་མ་འཛུགས་གནང་མཁན་གསར་པ་མང་པོ་མེད་པ་ཡིན། ཁང་པ་ཉོ་མཁན་མང་ཤོས་ཤིག་རང་ཉིད་ཀྱིས་སྡོད་ཁྱིམ་ཉོ་བའི་གནས་སྟངས་ཞིག་ཆགས་ཡོད། དེ་མིན་དངུལ་ཡོད་མཁན་ཚོས་མ་འཛུགས་མ་བྱས་པར་དངུལ་ཁང་དུ་དངུལ་གསོག་འཇོག་བྱེད་ཀྱི་ཡོད། ཡང་རྒན་གསོ་ཞུས་ཚར་མཁན་དང་ཁང་པའི་བུ་ལོན་དུས་ཐོག་ཏུ་འཇལ་མི་ཐུབ་པའི་དཀའ་ངལ་འཕྲད་མཁན་རྣམས་ལ་ཐབས་རྡུགས་ཀྱིས་མཐར་ཁང་པ་འཚོང་དགོས་པའི་གནས་སྟངས་ཞིག་ཡོང་ཁག་པོ་རེད་ཅེས Koulizos ལགས་ཀྱིས